གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་བཅུ་གཅིག་རེས་གཟའ་ལྷག་པ་རེད་སྔོན་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན་ང་ཞིང་སྨོན་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་མེ་སི་ཁོ་གི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང།
རྒྱ་ནག་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་སུ་བདམ་མི་འོས་པ་རེད་ཅེས། བོད་མིའི་སྒྲིག་འཛུགས་ཀྱིས་དགག་བྱ་དང་སྐྱོན་འཛུགས་གནང་ཡོད་སྐད། ད་མཐའ་མ་དེར་རྒྱ་ནག་དམར་པོའི་གཞུང་གིས་མ་འོངས་པར་འགྲོ་བ་མིའི་སྐྱིད་སྡུག་མཉམ་གནས་ཀྱི་སྤྱི་ཚོགས་ཤིག་བསྐྲུན་དགོས་རབས་བཤད་བཞིན་པ་དེ་ནི་ཁས་ལེན་དུ་འཁེལ་མི་ཐུབ་པའི་འུར་གཏམ་ཉག་གཅིག་ཡིན་པའི་སྐོར་ལ་དབྱེ་ཞིབ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་མེ་སི་ཁོ་གི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་བཞི་གི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར་སྲིད་སྐྱོང་མཆོག་དང་མཉམ་དུ་ཡོད་པ་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། སྲིད་སྐྱོང་མཆོག་གིས་མུ་མཐུད་དུ་མེག་སི་ཀོ་རྒྱལ་ཁབ་ཀྱི་རྒྱལ་ས་མེག་སི་ཀོ་སི་ཏིའི་ནང་གཞུང་དོན་གཟིགས་སྐོར་གནང་བཞིན་པ་དང། ཚེས་བཅུ་ཉིན་སྲིད་སྐྱོང་མཆོག་གིས་མེག་སི་ཀོ་གི་གྲོས་ཚོགས་འཐུས་མིའི་ཚོགས་གཞོན་གཙོ་བྱས་པའི་འཐུས་མི་ཁག་ཅིག་དང་མཇལ་མོལ་གནང་ཡོད་པ་དང་དེ་ནས་མེག་སི་ཀོ་བོད་ཀྱི་གྲོགས་པོ་ཚོགས་པ་ཁ་སཱ་ཐི་བེ་ཏི་མེག་སི་ཀོ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་བཅུ་དགུ་དང་མཉམ་དུ་མ་འོངས་བོད་དོན་དང་འབྲེལ་བའི་ལས་དོན་གནང་ཕྱོགས་སོགས་ཀྱི་ཐད་ལ་ཚོགས་འདུ་འཚོགས་རྗེས་མེག་སི་ཁོ་གྲོས་ཚོགས་ནང་གཟིགས་སྐོར་དང་དེའི་རྗེས་སུ་མེག་སི་ཁོ་གི་མཐོ་སློབ་ཞིག་གི་ནང་བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་བཅས་ངོ་སྤྲོད་གནང་བྱུང། ཚེས་བཅུ་ཉིན་མོ་དེ་སྐུ་ངོ་སྲིད་སྐྱོང་གྲོས་ཚོགས་འཐུས་མི་ཚོགས་གཞོན་དང་དེ་མིན་གྱི་མི་སྣ་ཁག་གསུམ་ལ་མཇལ་འཕྲད་བྱས་དེ་དེའི་རྗེས་ལ་ཨ་ནེ་ང་ཚོ་མེག་སི་ཁོ་བོད་ཀྱི་གྲོགས་པོ་དང་གྲོས་ཚོགས་འཐུས་མི་གྲོགས་པོ་ང་ཚོ་ཡང་ཚོགས་གནས་མི་གནས་ཚུལ་བཅུ་ནང་དགུ་ཤེས་རྟོགས་བྱུང་བ་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་བཞི་གི་ནང་གི་གཞུང་དོན་འཚམས་གཟིགས་འགྲུབ་པ་དང་རིམ་པས་བྱང་ཨ་མི་རི་ཀའི་ནང་དེ་སྔ་མ་བཅར་སའི

བོད་དང་འདབས་འབྲེལ་གྱི་འབར་མའི་རྒྱལ་ཁབ་ནང་ཡོད་པའི་ནག་ཚོགས་ཤིག་ལ་བཙོངས་ཡོད་པ་ལས་དེ་དག་གྲས་ཀྱི་ཕ་ཡུལ་རྟ་བོ་ནས་ཡིན་པའི་སློབ་ཕྲུག་ཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་དགུ་བའི་ཚེས་བཅུ་བཞི་ཉིན་གསང་སྟབས་ཀྱིས་བྲོས་ནས་ཕྱིར་ཕ་ཡུལ་ལ་འབྱོར་ཡོད་པ་དང་ད་ལྟའི་ཆར་སློབ་ཕྲུག་གཞན་གསུམ་མུ་མཐུད་དུ་ནག་ཚོགས་འོག་ཏུ་ཡོད་མེད་སོགས་གར་ཡོད་གསལ་ཁ་གང་ཡང་མེད་པར་གྱུར་ནས་ནང་མི་ཚོས་ས་གནས་འབྲེལ་ཡོད་ཉེན་རྟོག་པར་ཞུ་གཏུག་དང་སློབ་ཕྲུག་ཚོ་ཕྱིར་ལེན་དགོས་པར་ཞུ་སྐུལ་ཞུ་བཞིན་ཡོད་ཀྱང་ཉེན་རྟོག་པ་དང་རྒྱ་རིགས་ཚོང་པ་དེ་དག་ངན་འབྲེལ་བྱས་ཡོད་པས་ཉེན་རྟོག་པས་ཡ་ལན་བྱེད་གི་མེད་པ། བྲོས་ཐར་ལས་བྱུང་བའི་སློབ་ཕྲུག་གི་འབྲེལ་ཡོད་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བྲོས་ཐར་བྱུང་བའི་སློབ་ཕྲུག་ཁོང་གི་འབྲེལ་ཡོད་ནས་བརྗོད་པ་ལྟར་ན་སློབ་ཕྲུག་ཁོང་བཙོང་ས་འབར་མའི་མཐའ་མཚམས་ནང་ལོགས་ཀྱི་ཤིང་ནགས་ཀྱི་གསེབ་ཏུ་རྟེན་གཞི་བྱས་པའི་ནག་ཚོགས་ཤིག་ཡིན་པ་དང་ནག་ཚོགས་དེ

འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་སུ་བདམས་མི་འོས་པ་ཞིག་རེད་ཅེས་བོད་མིའི་སྒྲིག་འཛུགས་ཀྱིས་དགག་བྱ་དང་སྐྱོན་བརྗོད་གནང་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སུ་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་གི་ཉིན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་རྒྱལ་ཁབ་བཅོ་ལྔ་གསར་འདེམས་ཀྱིས། འབྱུང་འགྱུར་ལོ་གསུམ་གི་རིང་འཛམ་གླིང་ཁྱོན་དུ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གོང་འཕེལ་གྱི་ཆེད་དུ་ལས་དོན་གནང་དགོས་པ་གི་ཁོངས་སུ། ཨེ་ཤ་ཡཱ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཞབས་སྟེགས་བཞི་ཡོད་པ་གི་ཁོངས་ཀྱི་འོས་དམིགས་སུ་རྒྱ་ནག་ཀྱང་ཚུད་ཡོད་པར་བརྟེན། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱལ་ཁབ་མང་པོས་རྒྱ་ནག་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ་ཚོགས་མི་ལ་བདམས་མི་འོས་པར་གསུང་བ་དང་མཚུངས་སུ། རྒྱལ་སྤྱིའི་ཚོགས་སྡེ་ཁག་མང་པོས་ཀྱང་འོས་བབ་མི་འདུག་ཅེས་གསལ་སྟོན་གནང་གི་ཡོད་པ་བཞིན། བོད་མིའི་སྒྲིག་འཛུགས་ནས་ཀྱང་རྒྱ་ནག་གི་ད་ལྟའི་གནས་བབ་དང་ད་ལྟ་ཕན་ཆད་དུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་གི་ཐོག་ནས་འོས་ཤིང་འཚམ་པ་མཐོང་གི་མི་འདུག་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག།
ཨ་ནི་ད་རྒྱལ་ཁབ་མང་པོ་ཞིག་འོ་ཅིག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་དེའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་དེ་ནང་རྒྱ་ནག་འོས་པ་མིན་པ་དང་ཨ་ཚོགས་པ་རྒྱལ་སྤྱིའི་ནང་གི་ཚོགས་པ་འདྲ་མིན་གྱིས་འོས་པ་མ་ཡིན་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་ཨ་ནི་ད་རིང་བོད་མིའི་སྒྲིག་འཛུགས་ཡིན་པ་ནས་ཀྱི་རྒྱ་ནག་གི་ད་ལྟའི་གནས་བབ་དང་ད་ཕན་ཆད་ལ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བ་དེའི་གི་ཐོག་ནས་གནས་བབ་འོས་ཤིང་འཚམ་པ་ཞིག་མཐོང་གི་ཡོད་མ་རེད།
ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་ཀྱང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་ཟིག་ཡིན་ན། འགྲོ་བ་མིའི་ཐོབ་ཐང་གི་གོ་དོན་གཅིག་ཏུ་འཛིན་དགོས་པ་དང་ཐོབ་ཐང་ཆ་ཚང་གལ་ཆེན་དུ་བརྩི་དགོས་པ་སོགས་ཀྱི་ཐད། རྒྱ་ནག་གཞུང་གིས་རྩ་བ་ནས་དེ་ཚོ་ལ་བརྩི་འཇོག་མ་བྱས་པར། སོ་སོ་ལ་དགོས་པ་གི་རིགས་ཁག་ཅིག་སྒྲུག་པ་དང་སོ་སོར་འདོད་པ་མེད་པ་གི་རིགས་མང་བོ་ཟིག་དོར་ཏེ། འགྲོ་བ་མིའི་ཐོབ་ཐང་གི་སྒྲོམ་གཞི་རྩ་མེད་ཀྱི་ཉེན་ཁ་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་ལྷན་ཁང་དེའི་ཚོགས་མི་ལ་འོས་བབ་རྩ་བ་ནས་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཁོང་ཚོས་ཁོ་རང་ཚོ་གི་དགོས་ཡ་དེ་ཚུར་བཏོན། ཨ་ནི་མ་དགོས་ཡ་གི་ཆ་མང་པོ་ཆིག་མར་དོར་བྱས་འགྲོ་བ་མིའི་ཐོབ་ཐང་ཁོ་རང་དེ་ཅིག་ད་ཅིག་རྩ་མེད་བཏང་ཡ་གི་ཅིག་སྒྲོམ་གཞི་དེ་ཁོ་རང་ཨ་ནི་མགོ་འཇུག་ལོག་ཡ་གི་ཉེན་ཁ་དེ་འདྲི་སླེབས་བསྡད་ཡོད་ཙང་དེ་ཚོ་གང་ཅི་ཐད་ནས་བལྟས་པ་ན་འོས་བབ་རྩ་བ་ཉིད་ནས་མ་རེད་ཡིན་ནའི་ལས་ད་ད་འདི་ཆ་ལ་ཡ་སྟབས་མ་ལེགས་པ་ཞིག་ལ་ཡ་ཨ་ནི་ཅིག་རྒྱལ་སྤྱིའི་གི་གནས་སྟངས་རེད། ཆབ་སྲིད་གི་གནས་སྟངས་རེད་ལྷག་པར་དུ་ཚོང་ལས་གི་གནས་སྟངས་ཀྱི་རྐྱེན་པས་གནས་སྟངས་དེ་འདྲི་འགྲོ་བ་ཅིག་ཆགས་བསྡད་ཡོད་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འཐུས་མི་རྒྱལ་ཁབ་ཁག་གི་ལྷན་ཚོགས་ཀྱི་སར་བོད་དང་ཡུ་གུར་ཧོང་ཀོང་སོགས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་དང་འབྲེལ་བ་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དགུ་བཅུ་ནས་རེ་སྐུལ་བཞིན་པོ་ཟིག་ཀྱང་གནང་བ་གི་ནང་དུ། རྒྱ་ནག་གཞུང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སུ་གཏན་ནས་འོས་འདེམས་གནང་མི་རུང་བ་དང། རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་དང་བོད། ཧོང་ཀོང་གི་ནང་བཅས་སུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པ་འཁོད་ཡོད་ཅིང། རེ་སྐུལ་གནང་མཁན་གྱི་ཚོགས་པ་དེ་དག་ལས་ཨོ་སི་ཁྲུ་ལི་ཡ་གི་བོད་དོན་ལྷན་ཚོགས་ཀྱི་ཚོགས་གཙོ་ཛོའི་སྦེད་ཧྥོར་ཌི་ལགས་ནས། རྒྱ་ནག་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བ་ཚབས་ཆེ་ཤོས་ཆགས་ཀྱི་ཡོད་པས། མཉམ་འབྲེལ་རྒྱལ་ཚོགས་གཙོས་པ་གི་སྒྲིག་འཛུགས་ཁག་གིས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནས་འཐེན་ཐབས་བྱས་ན།
རྒྱ་ནག་གི་ངན་སྤྱོད་ལ་འགྱུར་བ་འགྲོ་རྒྱུར་ཕན་ཐོགས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཁོང་གིས་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་མཐའ་མེད་པ་ཟིག་གཏོང་བཞིན་པ་གི་ཁར། དེ་ལ་འགྱུར་བ་འགྲོ་རྒྱུའི་མངོན་རྟགས་ཅུང་ཟད་ཙམ་ཡང་མེད་མོད། མཉམ་འབྲེལ་རྒྱལ་ཚོགས་སོགས་སྒྲིག་འཛུགས་ཁག་གིས་རྒྱ་ནག་ཚུར་གྲོགས་སུ་བཀུག་འདོད་དང་མཉམ་རུབ་བྱེད་འདོད་གནང་བ་ནི། གླེན་རྟགས་ཚ་བོའི་རང་བཞིན་ཙམ་ལས་མཇུག་འབྲས་ཡག་པོ་གང་ཡང་མེད་པས། དེ་ལས་རྒྱ་ནག་ལ་སྐྱོན་འཛུགས་དང་ཟུར་ཕུད་བཏང་ཅི་ཐུབ་བྱས། དམིགས་བསལ་གྱི་ཞབས་སྟེགས་མི་སྤྲད་པར་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་སྐྱོན་འཛུགས་ཤུགས་ཆེ་བྱས་ན་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་ད་བར་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་རྒྱལ་ཁབ་བཞི་བཅུ་ཞེ་བདུན་ཡོད་པ་གི་ཁོངས་མི་སྐབས་བཞི་བྱས་ཏེ། སྐབས་གསུམ་པ་གི་ཚོགས་མི་འོས་འདེམས་སུ་མཉམ་སྦྲེལ་རྒྱལ་ཚོགས་ཀྱི་ཁོངས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པ་ལས། རྒྱལ་ཁབ་བརྒྱ་དང་བརྒྱད་ཅུ་གིས་རྒྱ་ནག་ལ་རྒྱབ་སྐྱོར་གྱི་འོས་ཤོག་འཕངས་ཡོད་ནའང། སྐབས་བཞི་བ་གི་འོས་འདེམས་སུ་རྒྱ་ནག་ལ་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་དགུ་གི་རྒྱབ་སྐྱོར་མ་གཏོགས་ཐོབ་མེད་པ་ནི། ཡུ་གུར་མི་རིགས་དང་བོད་ཧོང་ཀོང་བཅས་སུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་བཏང་བར་བརྟེན། རྒྱལ་ཁབ་མང་པོས་རྒྱ་ནག་ལ་རྒྱབ་སྐྱོར་ཕྱིར་འཐེན་བྱས་པར་ངོས་འཛིན་གནང་གི་འདུག། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་ཞི་ཅིན་ཕིན་གྱི་རིག་གནས་བསམ་བློ་ཞེས་པའི་བརྗོད་གཞི་ཞིག་ཐོག་མར་བསྒྲགས་ཡོད་པའི་སྐོར་ལ་ཀེ་ཐོ་གིས་བོད་རྒྱའི་ཆེད་མཁས་པར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་ཞུས་པར་གསན་རོགས་གནང།
རྒྱ་ནག་གཞུང་གིས་ཞི་ཅིན་ཕིན་གྱི་རིག་གནས་བསམ་བློ་ཞེས་པའི་བརྗོད་གཞི་ཞིག་ཐོག་མར་བསྒྲགས་ཡོད་པ་རེད། གཟའ་འཁོར་སྔོན་མའི་ནང་དུ། རྒྱ་ནག་རྒྱལ་ཡོངས་བསམ་བློའི་རིག་གནས་ཀྱི་དྲིལ་བསྒྲགས་ཚོགས་འདུ་ཞེས་པ་ཞིག་འཚོགས་འདུག་ལ། ཚོགས་འདུའི་སྟེང་དུ་ཞི་ཅིན་ཕིན་གྱི་རིག་གནས་བསམ་བློའི་བརྗོད་གཞི་ཞེས་པ་ཞིག་ཐོག་མར་བསྒྲགས་ཡོད་ཅིང། རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ། རིག་གནས་ཀྱི་གཞུང་ལུགས་དེས་ལོ་རྒྱུས་ཀྱི་རང་ཚུགས་དང་རིག་གནས་རང་ཚུགས་ཀྱི་ཚད་གཞི་མཐོན་པོ་ཞིག་ལ་གསར་དུ་སླེབས་ཡོད་པ་མཚོན་ཐུབ་པའི་སྐོར་བསྒྲགས་ཡོད་པ་རེད། སྲིད་འཛིན་ཞི་ཅིན་ཕིང་གིས་ཚོགས་འདུའི་སྐབས་སུ་བསམ་བློའི་རིག་གནས་ཀྱི་ལས་དོན་དྲིལ་བསྒྲགས་བྱེད་རྒྱུ་དེ་དམར་ཤོག་ཚོགས་པའི་འབྱུང་འགྱུར་གྱི་མདུན་ལམ་དང་མི་རིགས་གཅིག་སྒྲིལ་དང་འབྲེལ་བ་ཡོད་ཚུལ་དང། གོ་སྐབས་དང་ཉེན་ཁ་ཟུང་དུ་གནས་པའི་དུས་རབས་ཤིག་ལ་གདོང་ལེན་བྱ་དུས། ཡོད་ཚད་དམར་ཤོག་ཚོགས་པའི་བསམ་བློའི་རིག་གནས་ཀྱི་སྣེ་ཁྲིད་དེ། རིག་གནས་བསམ་བློ་ལ་འགྱུར་ལྡོག་མི་ཡོང་བའི་ལས་དོན་རྒྱུན་འཁྱོངས་བྱས་ནས་གྲི་འདོན་ཕོད་པ་དང་འཐབ་ཕོད་པ་ཞིག་བྱ་དགོས་ལུགས་ཀྱི་གཏམ་བྱས་ཡོད་པ་རེད་ལ། གནས་ཚུལ་དེའི་སྐོར་ནས་ཨ་རིར་བཞུགས་པའི་རྒྱ་ནག་དམངས་གཙོར་སྒྱུར་ཐབས་ཀྱི་ཞིབ་འཇུག་ཁང་གི་འགན་འཛིན་ཝང་ཐིན་ཁྲིན་ཟེར་བར་བཅར་འདྲིའི་སྐབས་སུ་ཁོང་གིས་གསུངས་དོན། ཁ་བརྡའི་དེ་ཏིང་ཆོས་འདི་དེ་དང་ཧུའུ་ཧྥ་ཤིན་ཏུ་ཝུའུ་ཅི་ཧྭ་ཐ་ཙོ་ཚོ་དེའི་གི་ཧྥ་ཡིན་ཐིས་ཆུ་ལ་སོ་ཝུའུ་དེ་དབྱི་ཞི་ཞིན་ཐའེ་ཨན་ཆེ་ཧོང་དེ། རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་སྣེ་ཁྲིད་པའི་དམར་ཤོག་གཅིག་སྡུད་རིང་ལུགས་ཀྱི་སྲིད་དབང་གི་ངོ་བོ་དེ་ནི་བསམ་བློའི་འདུ་ཤེས་ལ་བརྟེན་ནས་ཆབ་སྲིད་ཁྲིམས་མཐུན་དུ་བསྒྱུར་ཐབས་བྱེད་ཀྱི་ཡོད་པ་ཞིག་ཡིན་ལ་ཞི་ཅིན་ཕིན་གྱིས་རིག་གནས་བསམ་བློ་ཟེར་བ་ཞིག་བཏོན་པ་དེས་ཁོ་རང་གི་སྲིད་དབང་ཁྲིམས་མཐུན་དུ་འགྱུར་རྒྱུར་ཉེན་ཁ་སླེབས་པའི་དབང་གིས། གཞི་ནས་འདུ་ཤེས་ཀྱི་བདེ་འཇགས་སྐོར་ནས་ནན་བརྗོད་བྱེད་ཀྱི་ཡོད་པ་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད་ལ། གནས་ཚུལ་དེའི་སྐོར་ནས་བོད་ཀྱི་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ལ་ཞི་ཅིན་ཕིན་གྱི་རིག་གནས་བསམ་བློ་ཞེས་པ་དེ་ད་ལྟའི་རྒྱ་ནག་གི་དབང་འོག་ཏུ་ཡོད་པའི་བོད་དང

དེ་བྱེད་ཀྱི་ཡོད་པ་རེད་དེ་འདི་གང་ལ་ད་རྒྱལ་ཁབ་གི་ངོ་བོ་གང་ནས་ནི་རིག་གནས་ཟེར་ཡ་དེ་གཏན་འཁེལ་ཡོང་དུས་གང་ལ་རྒྱ་ནག་དམར་ཤོག་ཁོ་རང་གི་རིག་གནས་བསམ་བློ་ཟེར་ཡ་ནི་འདི་ཚད་གཞི་བཟུང་འདི་གང་ལ་ནི་དེ་དང་མི་མཐུན་པ་ཚང་མ་ནི་མ་མེད་དུ་བཏང་ངེས་ཡིན་པ་ད་དེ་ཁོ་རང་གི་འགྲོ་སྟངས་ཅིག་ཆགས་བསྡད་རེད་དེ་འདི་གང་ལ་ད་འདི་གིས་མི་རིགས་གཞན་དག་རྒྱ་ནག་ཅན་དུ་འགྱུར་ཡ་ཡང་ན་དམར་ཤོག་དུ་འགྱུར་ཡ་ཡོད། ཡང་ན་དམར་ཤོག་གི་ཏང་ངོས་ལེན་བྱེད་མཁན་འགྱུར་ཡ་དེའི་སྐོར་ལ་ཤུགས་ཆེན་པོ་ཐེབས་ཡོང་དུས་གང་ལ། མི་རིགས་སོ་སོའི་གི་རིག་གཞུང་དང་མི་རིགས་སོ་སོའི་སྐད་དང་ཡི་གེ། ཆོས་ལུགས་ལ་སོགས་པ་ཚང་མ་ལ་ཤུགས་རྐྱེན་ངེས་ཅན་ཅིག་ཐེབས་ཀྱིན་ཡོད་པ་དང་ཨ་ནི། མི་རིགས་གཞན་དག་གི་རིག་གནས་དང་བསམ་བློ་དང་འདུ་ཤེས་དང་ལྟ་བ་དང། ནི་ཆོས་ལུགས་ལ་སོགས་པ་ནི་རང་བཞིན་གྱིས་རྩ་མེད་དང་དོལ་ཡག་གི་གཟི་བརྗིད་ཅིག་ཡིན་པ་དེ་གསལ་པོ་རེད་དེ་འདི་གང་ལ། རྒྱ་ནག་དམར་ཤོག་གི་གཏན་འབེབས་བྱེད་རྒྱུ་གི་ཅིག་བསམ་བློའི་རིག་གནས་ཟེར་ན་འདྲ་རིག་གནས་བསམ་བློ་ཟེར་ན་འདྲ་འདིའི་རིགས་འདི་གི་ཁོའི་ཆབ་སྲིད་ཀྱི་ལས་འགན་གྱི་ངོ་བོ་ཆ་ཆགས་བསྡད་པ་རེད་དེ་འདི་གང་ལ། ཏན་ཏན་མི་རིགས་གཞན་དག་གི་སྲོལ་རྒྱུན་གྱི་རིག་གནས་དང་སོ་སོའི་རིག་གནས་ནི་རྩ་མེད་བཟོ་ཡག་ལ་ནི་དཔེ་ཤུགས་རྐྱེན་ངན་པ་ཅིག་ཐེབས་ཀྱི་ཡིན་པ་ནི་གསལ་པོ་རེད་བསམ་གྱི། ཁོང་གིས་ཞི་ཅིན་ཕིན་གྱི་རིག་གནས་བསམ་བློ་ཞེས་པ་དེ་ནི་དོན་དུ་ད་ལྟའི་བར་དུ་རྒྱ་ནག་གིས་བོད་དང་མི་རིགས་གཞན་གྱི་རིག་གནས་རྩ་མེད་གཏོང་བའི་སྲིད་ཇུས་མང་པོ་བཟུང་བ་དེ་ཁ་ཇེ་གསལ་དུ་བཏང་ནས་རྒྱ་ནག་ཁོ་ནའི་རིག་གནས་ལས་གཞན་པའི་རིག་གནས་གནས་ཡུལ་མེད་པ་ཞིག་ཏུ་བསྒྱུར་རྒྱུ་དེ་ཁྲིམས་མཐུན་དུ་བསྒྱུར་ནས་སྔོན་མ་ཡིན་ན་མི་རིགས་རྩ་མེད་བཟོ་བའི་ལས་དོན་དེ་དུས་དང་རྣམ་པ་ཀུན་ཏུ་དྲག་རྩུབ་ཀྱི་རྣམ་པས་ལག་བསྟར་བྱེད་ཀྱི་ཡོད་ནའང། ཡིག་ཐོག་གི་སྲིད་ཇུས་སམ། ཁ་དབྱངས་ཀྱི་ཆ་ནས་མི་རིགས་རང་སྐྱོང་གི་བཅའ་ཡིག་ཟེར་བ་ལྟ་བུའི

དེ་བཞིན་གོང་བཤད་ཨ་རིའི་གྲོས་ཚོགས་འཐུས་མི་ཆག་ཤུ་མར་མཆོག་གིས་ང་ཚོས་འགོ་ཁྲིད་ཞི་ཅིན་ཕིན་དང་གཞན་རྣམས་བར་གཟབ་ནན་གྱིས་འབྲེལ་འདྲིས་གནང་ཡོད་ཅེས་པེ་ཅིན་གྱི་ཨ་རིའི་གཞུང་ཚབ་ཆེན་མོ་ནེ་ཁོ་ལཱ་སི་བྷོར་སི་མཆོག་གི་བཞུགས་ཤག་ཏུ་གསུངས་ཏེ་མུ་མཐུད་དུ་ང་ཚོས་གྲུབ་འབྲས་འཐོན་དགོས་པ་རེད་ཅེས་གསུངས་འདུག་དེ་བཞིན་གནས་ཚུལ་ནང་སྔོན་མ་དང་བསྡུར་ན་ཐེངས་འདིར་ཨ་རིའི་དཔོན་རིགས་དང་འབྲེལ་འདྲིས་སྐབས་སུ་རྒྱ་ནག་ཕྱོགས་ནས་རྣམ་འགྱུར་ཅུང་ཇེ་ལེགས་དུ་ཕྱིན་ཡོད་པ་བརྗོད་འདུག།

རྒྱ་ནག་གིས་སྒེར་གཉེར་ཚོང་ལས་ཁང་ཁག་ལ་རྒྱབ་སྐྱོར་གྱི་ཁྲིམས་སྒྲིག་མཛུབ་སྟོན་བསམ་འཆར་ཟེར་བ་ཞིག་འདོན་སྤེལ་བྱས་འདུག་ཚེས་བཅུ་ཉིན་རེའུ་ཁྲི་གསར་སྤེལ་ཁང་གིས་པེ་ཅིན་ནས་གནས་ཚུལ་ལུང་འདྲེན་བྱས་པའི་ནང་དུ་རེས་གཟའ་མིག་དམར་ཉིན་རྒྱ་ནག་ཆེས་མཐོའི་ཁྲིམས་ཁང་གིས་སྒེར་གཉེར་ཚོང་ལས་ཁང་ཁག་གི་ཁྲིམས་སྒྲིག་ཁོར་ཡུག་ལེགས་བཅོས་ཀྱི་མཛུབ་སྟོན་བསམ་འཆར་ཟེར་བ་ཞིག་འདོན་སྤེལ་བྱས་པ་རྒྱ་ནག་གཞུང་འབྲེལ་གྱི་དབུས་བརྙན་འཕྲིན་ཁང་གིས་གནས་ཚུལ་སྤེལ་འདུག་ཡང་བསམ་འཆར་གྲོས་འདོན་ཡིག་ཆ་དེའི་ནང་སྲིད་བྱུས་གཏན་འབེབས་བྱེད་མཁན་ཚོས་ཡང་བསྐྱར་འབད་བརྩོན་བྱས་ཏེ་སྒེར་གཉེར་ཚོང་ལས་ཁང་ཁག་ལ་རྒྱབ་སྐྱོར་གྱིས་དཔལ་འབྱོར་གོང་འཕེལ་གཏོང་ཆེད་ཡིན་པ་བརྗོད་འདུག་ཐེ་ཝན་གྱི་རྒྱལ་སྟོན་དུས་ཆེན་སྐབས་སུ་སྲིད་འཛིན་ཚའེ་ཨིན་ཝུན་གྱིས་ལས་ཡུན་མཐའ་མའི་རྒྱལ་སྟོན་གསུང་བཤད་ནང་ཐེ་ཝན་ཕྱོགས་ནས་རྒྱ་ནག་དང་ཞི་བདེ་མཉམ་གནས་ཀྱི་ལམ་ཁ་འཚོལ་བཞིན་པ་ནན་གསུངས་གནང་འདུག་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་ནི་ཐའེ་ཝན་གྱི་རྒྱལ་སྟོན་དུས་ཆེན་ཉིན་མོ་ཡིན་པ་དང་རེས་གཟའ་མིག་དམར་ཉིན་འདིར་ཐའེ་ཝན་སྲིད་འཛིན་ཚའེ་ཨིན་ཝུན་མཆོག་གིས་ཁོང་གི་ལས་ཡུན་མཐའ་མའི་རྒྱལ་སྟོན་གསུང་བཤད་ནང་དུ། ཐའེ་ཝན་གྱིས་རྒྱ་ནག་སྐམ་ས་དང་ཞི་བདེ་མཉམ་གནས་ཀྱི་ལམ་ཁ་བཙལ་ཏེ་ཕན་ཚུན་བར་རང་དབང་དང་ཚད་བཀག་མེད་པའི་ཐོག་ནས་འབྲེལ་ལམ་གནང་རྒྱུ་ཡིན་ན་ཡང་ཐའེ་ཝན་གྱི་མི་རབས་ནས་མི་རབས་བར་དམངས་གཙོ་རྒྱུན་སྐྱོང་གནང་རྒྱུ་ཡིན་པ་གསལ་འདེབས་གནང་འདུག།

ད་སྤྱིར་བཏང་གི་རྒྱ་ནག་གི་ཁྲིམས་ཟེར་ན་འགྲིག་གི། ཡིག་ཆ་ཟེར་ན་འགྲིག་གི་སྲིད་ཇུས་གཏན་འབེབས་ཡིན་ན་འགྲིག་གི། ད་གི་གི་བཟོ་སྟངས་ར། ཡི་གེ་གི་འབྲི་སྟངས། ཕྱོགས་གང་གི་ལ་གི་བལྟས་སོང་ན། ཧ་ཅང་གི་ཅིག་ཅ་དག་པོ་ར་སྤུས་དག་པོ་ར། ཅིག་དངོས་གནས་དྲང་གནས་གི་ད་ཡག་པོ་ཅིག་བྲིས་ཞོག་གི་ཟེར་ནོ་གི་དེ་མོ་གི་ཚོར་བ་སྤྲད་ནི་རེད། ད་ཡིན་ན་ཡང། གི་གི་བྲིས་བཏང་ནོ་ར། དེབ་བ་བཀོད་བཏང་ནོ་ར། ད་འདི་སྲིད་ཇུས་ཀྱི་སྐོར་ཡིན་ན་འགྲིག་གི་ཁྲིམས་ཀྱི་སྐོར་ཡིན་ན་འགྲིག་གི་སྒྲིག་གཞི་གི་སྐོར་ཡིན་ན་འགྲིག་གི། འདིའི་རིགས་འདི། ལག་ལེན་ན་ཐོབ་ནི་རེད་ཟེར་ན་ད་ཕལ་ཆེར་བརྒྱ་ཆ་གི་བརྒྱད་ཅུ་དགུ་བཅུ་ཡིན་ན་རྒྱ་ནག་གི་ལག་ལེན་ན་ཐོབ་ནི་མ་རེད་དེ་མི་ཐོབ་ནོ་གི་རྒྱུ་མཚན་ཆི་ཟིག་ཟེར་དང་ན་ད་ངས་ནམ་རྒྱུན་བཤད་གོ་ནོ་གི། གཞུང་ངན་པ་ཟིག་ར་གཞུང་ངན་པ་དེ་ལ་ཡིན་ན་དབང་འཛིན་པ་ངན་པ་ཟིག་སྲིད་དབང་སྒེར་གཅོད་ཡེད་མཁན།

ད་དོན་ཚན་དང་བོ་ལྟ་བུ་མཚོན་རྒྱུ་ན་ཡིན་ན་ད་མིའི་རིགས་འདི་ལོ་རྒྱུས་ཀྱི་དཀྱོགས་མཚམས་ཆེན་པོ་ཟིག་ན་ལངས་འདུག་གི་ཟེར་བ་ལ་སོགས་པའི་ད་འདི་མོ་དོན་ཚན་ཆེན་པོ་ཟིག་གི་ལྔ་ཡོད་གི་ད་དོན་ཚན་དང་བོ་གི་ནང་ཡིན་ན་འགྲིག་གི་གཉིས་པ་གི་ནང་ཡིན་ན་འགྲིག་གི་གསུམ་པ་གི་ནང་ཡིན་ན་འགྲིག་གི་ཡང་དེ་ལ་ནང་གསེས་གི་ཚན་པ་མང་ང་ཟིག་བཀར་ཞོག་གི། ད་དཔེ་གཅིག་འཇོག་རྒྱུ་ན་དོན་ཚན་གཉིས་བ་གི་ནང་ན་ད་ནང་གསེས་ཀྱི་དོན་ཚན་མང་ང་ཟིག་ཡོད་གི་དེའི་ནང་གསེས་གཅིག་གི་ནང་ན་ཆི་ཟིག་བཤད་ཡོད་གི་ཟེར་ན། འཛམ་གླིང་གི་སྟེང་ན་རྒྱལ་ཁབ་ཉིས་བརྒྱ་ལྷག་ཟིག་ཡོད་གི་མི་རིགས་ཡིན་ན་མ་འདྲ་བ་ཉིས་སྟོང་ལྔ་བརྒྱ་ཡོད་གི་དེ་ཚང་མ་ཡིན་ན་ད་ཅིག་ཆོས་ལུགས་དང་རིག་གཞུང་མི་གཅིག་པ་ཡིན་ནོ་དེ་ཚང་མ་བརྩི་འཇོག་ཡེད་དགོས་ནོ་ར་ཅིག་ཅིག་གི་དེ་སློབ་སྦྱོང་ཡེད་དགོས་སྟངས་དེ་མོ་བཤད་གོ་ཀི་མོ། མ་འོངས་པ་ན་དེ་ནས་ད་འཛམ་གླིང་གི་ཅིག་ཐུན་མོང་མ་ཡིན་པའི་མི་རིགས་ཚང་མ་གི་རིག་གཞུང་དང་སྐད་ཡིག་ཆོས་ལུགས་དད་མོས་ལ་སོགས་པ་དང་ཧ་ཅང་གི་ཡོ་ག་ཡོན་ཏན་ཡོང་རྒྱུ་བཤད་གོ་ཀི། ད་དང་པོ་འདིའི་ཕྱོགས་འདི་ཡོ་ག་ཡོན་ཏན་ཡོང་དགོས་དང་ན་རྒྱ་ནག་ནང་ཁུལ་ནས་ད་ལྟ་བར་དུ་གུང་ཁྲན་ཏང་གི་དབང་སྒྱུར་ཡེ་ནས་ལོ་བདུན་ཅུ་ཆ་ཚིག་འགོར་ནོ་གི་རིང་ང་རྒྱ་ནག་ནང་ཁུལ་ནས་གྲངས་ཉུང་མི་རིགས་ཚང་མ་གི་སྐད་ཡིག་རྩ་མེད་ལ་བཏང་ད་བོད་ལ་སོགས་པའི་གྲངས་ཉུང་མི་རིགས་ཚང་མ་གི་སྐད་དང་ཡི་གེ་རྩ་མེད་ལ་བཏང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་རྩ་མེད་ལ་བཏང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་རྩ་མེད་ལ་བཏང་ད་བོད་ལ་མཚོན་རྒྱུ་ན་ངས་རྒྱུན་དུ་བཤད་གོ་ནོ་ནང་བཞིན་གྱི་བོད་ཀྱི་འབྲོག་པ་རྩ་མེད་ལ་བཏང་བཏང་ན་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་གཙོ་བོ་གཅིག་རྩ་མེད་ལ་བཏང་བཏང་ཟིག་མོ་དེ་འཕྲོ་ཡིན་ན་ཆོས་ལུགས་དད་མོས་ལ་རང་དབང་མེད་དེ་ཡེད་གོ་ནོ་རྒྱལ་ཁབ་ཟིག་གི་ཡིན་ན་འཛམ་བུ་གླིང་ང་ཆོས་ལུགས་དད་མོས་རང་དབང་ཡོང་གི་འཇུག་རྒྱུ་ར། མི་རིགས་ཀྱི་ཐུན་མོང་མིན་པའི་ཁྱད་ཆོས་དེ་ཚོ་རྒྱུན་སྐྱོང་གོང་འཕེལ་ལ་གཏོང་རྒྱུ་ལ་དཀའ་ངལ་ཆེན་པོ་ཟིག་ཡོང་རྒྱུ་ར་ད་ལྟ་ལྟ་བུ་གཅིག་རེད། དེ་འཕྲོ་དོན་ཚན་གསུམ་པ་གི་ནང་ཚུད་ནས་བརྗོད་རྒྱུ་ན་ད་འཛམ་གླིང་གི་དོན་གྱི་བྱ་ལས་སོང་ན་མ་འོངས་པ་ན་ཡིན་ན་རྒྱ་ནག་གི་ཀྲུང་ཧྭ་ཟེར་དགོས་ནོ་ཀྲུང་ཧྭ་གི་རིག་གཞུང་འདི་དར་སྤེལ་ཡེད་དགོས་ནོ་ར་གུང་ཁྲན་ཏང་ཟེར་ཡ་འདི་ཡིན་ན་ཅིག་མི་མང་ཞབས་འདེགས་བྱེད་ནོ་ཟེ་ཡིན་ནོ་མ་འོངས་པ་ན་ཡིན་ན་རྒྱ་ནག་གི་རྩ་ཁྲིམས་དང་གུང་ཁྲན་ཏང་གི་ཏང་ཀྲང་ལ་སོགས་པ་འདི་གཞི་བཞག་བསྡད་དང་འཛམ་གླིང་གི་སྟེང་ད་ཅིག་ཆ་སྙོམས་ཡོད་ག་ཟིག་ཡོང་གི་འཇུག་རྒྱུ་འདི་མོ་བཤད་དགོས་གི་མོད་དེ་དག་ནི་ད་ལྟ་བར་དུ་གུང་ཁྲན་ཏང་གི་ཏང་ཀྲང་ར་གུང་ཁྲན་ཏང་གི་རྩ་ཁྲིམས་དེ་ནུས་པ་ཆི་མོ་ཟིག་ཡོད་གི་དེ་ལག་ལེན་ན་ཆི་མོ་ཟིག་བསྟར་དང་ཟིག་དེ་ཡིན་ན་མ་འོངས་པ་ན་འཛམ་གླིང་ཡིན་ན་ད་རྒྱ་གི་རིག་གཞུང་ར་དེ་དར་སྤེལ་ཡོད་བསྡད་དང་རྒྱ་གི་གཏན་ལ་འཁེལ་ནོ་གི་རྩ་ཁྲིམས་ར། རྒྱ་ནག་དམར་ཤོག་ཚོགས་པ་གི་རྩ་ཁྲིམས་ཀྱི་དབང་སྒྱུར་བགོ་སྟངས་དང་འཛམ་གླིང་ཆི་མོ་ཟིག་ཆགས་རྒྱུ་རེད་འདི་ཚོ་གཅིག་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། དེ་འཕྲོ་དོན་ཚན་བཞི་བ་གི་ནང་ང་ཚུད་ནས་བརྗོད་རྒྱུ་ན་ད་ཞི་བདེ་དགོས་ནོ། མཉམ་གནས་དགོས་ནོ་འཆམ་མཐུན་དགོས་ནོ་དམངས་གཙོ་དགོས་ནོ་འགྲོ་བ་མིའི་ཐོབ་ཐང་དགོས་ནོ་འདི་མོ་མང་ང་བཤད་དགོས་གི་མོད་ད་སྤྱིར་བཏང་གི་རྒྱ་ནག་གི་ནང་ན་ཞི་བདེ་ཡོད་གི་ན་མེད་གི་རང་དབང་ཡོད་གི་ན་མེད་གི་འདྲ་མཉམ་ཡོད་གི་ན་མེད་གི་འཆམ་མཐུན་ཡོད་གི་ན་མེད་གི་དམངས་གཙོ་ཡོད་གི་ན་མེད་གི་ཅིག་བལྟས་སོང་ཡ་ད་རྩ་བ་ཉིད་ནས་མེད་གི་མོད་རྒྱལ་སྤྱིའི་སྟེང་ན་ལོ་རེ་རེར་རྒྱལ་ཁབ་གི་འགྲོ་བ་མིའི་ཐོབ་ཐང་གི་ཚད་ཐིག་དེ་ཡིན་ན་ད། ཞིབ་འཇུག་བྱས་ནས་དེ་དང་སྙན་ཐོ་འདོན་གོ་ནོ་དེ་བལྟས་སོང་ན་ད་ལོ་ལྟ་བུ་མཚོན་རྒྱུ་ན་ར་རྒྱ་ནག་ཆེས་སྡུག་ཤོས་འདི་མོ་ཚོ་ཆགས་འགྲོ་གི་མོ་ད་འདི་མོ་ཚོ་གི་ཡིན་ན་གཅིག་འགྲོ་བ་མིའི་ཐོབ་ཐང་ཡོང་གི་འཇུག་རྒྱུ་ར་དམངས་གཙོ་ཡོང་གི་འཇུག་རྒྱུ་ར་ཞི་བདེ་ཡོང་གི་འཇུག་རྒྱུ་ར་མཉམ་གནས་ཡོང་གི་འཇུག་རྒྱུ་འཆམ་མཐུན་ཡོང་གི་འཇུག་རྒྱུ་དེ་བ་གི་ནི་མ་རྒྱ་ནག་དམངས་གཙོ་ཡོད་གི་ན་མེད་གི་ད་དང་པོ་དེ་ཁོ་ན་གཅིག་བལྟས་ན་ཤེས་གི། དམར་ཤོག་ཚོགས་པ་ཟེར་ཡ་ཟིག་ཚོགས་པ་ཆེན་པོ་གཅིག་གི་ཡིན་ན་དབང་ཆ་གཅིག་སྡུད་བྱས་དེ་ལ་ཡིན་ན་ཞི་ཅིན་ཕིན་ལྟ་བུ་འདི་མོ་སྲིད་དབང་སྒེར་གཅོད་པ་ཟིག་གི་དབང་ཆ་བདག་ཏུ་བཟུང་བསྡད་བཏང་ན་དེ་ལ་ཡིན་ན་ད་ཅིག་དྲང་བདེན་ཟེར་རྒྱུ་འདྲ་འདྲ་མཉམ་གནས་ཟེར་རྒྱུ་འདྲ་འདྲ་འདྲ་མཉམ་ཟེར་ཡ་འདྲ་ནི་འདི་མོ་ད་ཡོང་མི་ཐུབ་གི་མོ་དེ་འཕྲོ་ཡིན་ན་ད་ལྷག་པར་དུ་རྒྱ་ནག་ཞི་བདེ་ལ་མི་དགའ་ནོ་ཡིན་ན་ཧ་ཅང་གི་གསལ་བོ་རེད། གུང་ཁྲན་ཏང་གི་དབང་སྒྱུར་ཡེད་ནོ་གིས་ད་ལྟ་བར་དུ་མི་ས་ཡ་བདུན་བཅུ་ནས་བརྒྱ་ལྷག་བསད་བཏང་ཟིན་ནས་འདི་མོ་བྱེད་གི་ཡོད་གི་མོ་དེ་ཕན་ཆད་ནས་ཡིན་ན་ད་ལིའུ་ཞའོ་པོ་ལྟ་བུ་མཚོན་རྒྱུ་ན་ར་ཞི་བདེ་རྟགས་མ་རག་ནི་ཟིག་རེད་ད་བཙོན་ཁང་ནང་གཅིག་གིས་མནར་གཅོད་བཏང་ངས་གྲོངས་གི་བཅུག་བཏང་ཟིན་མོ་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་བ་མཚོན་རྒྱུ་ན་ར་ཞི་བདེ་རྟགས་མ་རག་ནི་ཟིག་རེད་རྒྱ་ནག་གི་ནང་ཡོང་གི་མི་འཇུག་གི་མོ། དེ་ལ་དཀའ་ནི་ཡིན་ན་ད་ཞི་བདེ་གང་ནས་གཏོང་ཤེས་རྒྱ་བའི་སྡེ་ན་མི་ཡོང་ནོ་ད་ཅིག་བཟའ་བོར་དེ་ཡན་ཆད་ནས་དོན་ཚན་ལྔ་བ་གི་ནང་ནས་ད་ནང་གསེས་གཅིག་གི་ནང་ན་རྒྱུད་གཅིག་ལམ་གཅིག་ཟེར་དགོས་ནོ་དི་བཤད་དགོས་མོད་རྒྱུད་གཅིག་ལམ་གཅིག་གི་ཡིན་ན་ད་འཛམ་གླིང་གི་རྒྱལ་ཁབ་གི་སུམ་ཆ་གི་གཉིས་ལྷག་ཟིག་ག་ཡིན་ན་ཡིག་ཆ་གན་རྒྱ་བཞག་དགོས་ནོ་ར་དེ་འཕྲོ་རྒྱལ་སྤྱི་རང་བཞིན་གི་ད་ཚོགས་སྡེ་དི་མོ་ཡིན་ན་སུམ་ཅུ་ལྷག་ཟིག་ག་ཡིག་ཆ་བཞག་བཞག་ནོ་དི་བཤད་དགོས་གོ་ར་དོན་གྱི་ཆ་ལས་སོང་ན་རྒྱུད་གཅིག་ལམ་གཅིག་ཟེར་དགོས་ནོ་འདི་རྒྱ་ནག་གི་ད་སོང་བའི་འཛམ་གླིང་དངུལ་ཁང་ནས་ཡིན་ན་སྐྱེད་ཀ་དམའ་མོ་ཡི་བླངས་དང་རྒྱལ་ཁབ་སྐྱོ་བོ་རིགས་ག་སྐྱེད་ཀ་ཆེན་པོ་ནས་ཕར་བཏང་དེ་ཡན་ཆད་ནས་རྒྱ་ནག་གི་ནང་ཁུལ་གི་ཅ་ལག་ར་དངོས་བོ་ར་དུ་ཚང་མ་སོང་བས་དེ་ཡི་ཕྱོགས་དེ་ཡི་ན་ད་བཙོང་ཐུབ་ཡི་དེ་དང་མཉམ་དུ་ཡི་ན་དེ་ནས་ཡི་ན་ད་ཨར་ལས་ད་དུ་མོ་ཆེན་མོ་འཛུགས་སྐྲུན་ཆེན་མོ་ཡི་ན་རྒྱ་ནག་གི་ད་ལས་བཟོ་བ་མང་བ་ཆེ་ལས་སོང་བས་དེ་ནས་ལས་ཀ་ལས་དང་དེ་ཡི་དངུལ་དེ་ཕྱིར་ར་རྒྱ་ནག་གི་ནང་ངར་ཁུར་གི་ཞིག་ད་དེ་ཡི་གི་ཡི་གི་ད་མཐའ་མ་ཡི་ན་རྒྱུད་གཅིག་ལམ་གཅིག་ག་རྐྱེན་བྱ་ལེ་དེ་དང་རྒྱལ་ཁབ་མང་ང་ཡིན་ན་ད་བུ་ལོན་གི་ནང་ལྷུང་སོང་བས་བུ་ལོན་སེལ་མ་ཐུབ་པ་ད་ཁར་རྩང་དེ་རིང་ཡིན་ན་ས་ཆ་རྒྱ་ནག་བུ་ལོན་ལེན་གོ་ནོ་ད་དུ་མོ་གི་གནས་སྟངས་ཡོད་གི་མོ་རྒྱལ་སྤྱིའི་སྟེང་གི་ཉམས་ཞིབ་པ་དུ་མོ་མང་ང་གི་བཤད་ལེ་སོང་ན་ད་ལྟ་བར་དུ་རྒྱུད་གཅིག་ལམ་གཅིག་ག་བུ་ལོན་ཆེན་མོ་བཟོ་གི་བཏང་ན་ཌོ་ལར་དུང་ཕྱུར་སུམ་སྟོང་བརྒྱད་བརྒྱ་ཡོད་གི་གོ་གི། འཛམ་གླིང་དངུལ་ཁང་གི་ནང་གི་བུ་ལོན་ཆེས་ཆེ་ཤོས་གི་རྒྱལ་ཁབ་དེ་རྒྱ་ནག་ཆགས་ཡོད་གི་གོ་གི་མོ་ད་འདི་མོ་ཟིག་གི་སོང་ངས་ད་རྒྱུད་གཅིག་ལམ་གཅིག་གི་ཡིན་ན་སོང་ངས་ད་དང་ངས་རྒྱལ་ཁབ་རིགས་ག་ཕན་ཐོགས་རྒྱུ་རེད་ལ་ཐོགས་རྒྱུ་མ་རེད། དེ་ཡན་ཆད་ནས་ད་ནད་དུག་ར་ལྷག་པར་དུ་ཏོག་དབྱིབས་ཀྱི་ན་ཚ་དེ་བྱུང་རིགས་ད་ཚོ་རྒྱ་ནག་གི་བྱས་རྗེས་བཞག་སྟངས་ཀྱི་ཁ་ནུ་མོ་བཤད་དགོས་ནི་རེད། འཛམ་གླིང་གི་སྟེང་ང་ཏོག་དབྱིབས་ན་ཚ་བསྐྱབས་ནོ་རྒྱ་ནག་ཡིན་པ་ཏོག་དབྱིབས་ཀྱི་ན་ཚ་དེ་བསྐྱབས་མེད་བཞག་ཏང་ངས་འཛམ་གླིང་གི་སྟེང་གི་མི་ས་ཡ་དུ་མོ་མང་ང་ཟིག་ཤི་སོང་ཟིག་མོ་ད་ད་ངོ་ཅིག་མ་འོངས་པ་ན་འཛམ་གླིང་གི་འཕྲོད་བསྟེན་ན་ཅིག་འགན་འཁུར་རྒྱུ་འདྲ་འདྲ་འཛམ་གླིང་ང་ཅིག་ན་ཚ་བྱུང་ན་རྒྱ་ནག་གི་ཧ་ལས་པའི་ཅིག་རྩ་ཡ་ཟིག་ཡིད་སྟོང་ཁ་ནུ་མོ་བཤད་ལེ་སོང་ན་ད་ཁ་སྟོང་ནང་གི་ཚིག་སྟོང་རེད་མོ། དོན་དག་འདི་ཚང་མ་འདི་གའི་བལྟས་སོང་ན་རྒྱ་ནག་ཟེར་ཡ་འདི་ནུབ་ཡིན་ན་ཁ་སྟོང་ནང་གི་ཚིག་སྟོང་བྱ་ལེ། ཡིག་ཆ་ཡིན་ན་རྫིག་པོ་ར་དེ་ན་ཅིག་ཡིན་མདོག་ཁ་བོ་དུ་མོ་པར་སྐྲུན་ཡེ་གོ་ནོ་མ་གཏོགས་དོན་དག་དངོས་གནས་གི་ལས་ཀ་ཡིན་ན་ད་མི་མང་སུ་དང་ཟེར་ན་རྒྱ་ནག་ནང་ཁུལ་ན་བོ་ནོ་གི་མི་མང་ངར་ཕན་མི་ཐོགས་གི་འཛམ་གླིང་གི་མི་མང་ངར་ཕན་མི་ཐོགས་གི་མོ་ད་ཅིག་ཞི་བདེ་དམངས་གཙོ་དྲང་བདེན་འདྲ་མཉམ་འདི་ཚང་མ་བྱ་ལེ་འོ་ན་ཁར་རྩང་དེ་རིང་ཡིན་ན་རྒྱ་ནག་གི་མཐའ་སྐོར་ན་བོ་ནོ་གི་ཁྱིམ་མཚེས་རྒྱལ་ཁབ་ཚང་མ་ཞི་བདེ་ཡོང་དགོས་ཀི་ན་ཡོང་གི་མེད་གི་ཐའེ་ཝན་གཅིག་པོ་གཅིག་བལྟས་ན་ཧ་གོ་བོ་མོ་ད་ཡིན་ན་དང་བོ་རྒྱ་ནག་གི་ཡིན་ན་ད་གཅིག་ད་ལྟ་འགྲོ་བ་མིའི་སྐྱིད་སྡུག་མཉམ་གནས་གི་སྤྱི་ཚོགས་བསྐྲུན་རྒྱུ་འདི་ཡིན་ན་ཤིང་རྟའི་སྲོལ་འབྱེད་པ་རེད་ཡིན་འདྲ་མ་འོངས་པ་ན་ཡིན་ན་འདི་ལག་ལེན་བསྟར་གི་འདྲ་ཡིན་ཟིག་དེ་གས་ལབ་རྒྱག་དགོས་གི། འདིའི་ཡིག་ཆ་འདི་ད་རུང་ཡིན་ན་རྒྱལ་སྲིད་སྤྱི་ཁྱབ་ཁང་གི་དགུ་བའི་ཉེར་དྲུག་གི་ཉི་མ་གསར་འགོད་གསལ་བསྒྲགས་སྤེལ་ནས་གཞུག་ནས་ཡིན་ན་རྒྱ་ནག་གི་ད་ཀྲུའུ་ཞི་གཞོན་པ་ཧན་ཀྲེང་ཟེར་གོ་ནོ་མཉམ་འབྲེལ་རྒྱལ་ཚོགས་གི་ནང་སོང་བས་ར་ཡང་ཁྱབ་བསྒྲགས་བྱས་ཡོད་གི། ད་གང་ལྟར་ཡང་རྒྱ་ནག་སེ་ཡ་འདི་ཡིན་ན་སྐད་ཆ་ཡིན་མདོག་ཁ་བོ་འདྲ་ཆགས་པོ་བྱེད་རྒྱུ་ར་དེ་ཀྲོ་ཡིན་ན་རྫུན་སྒྲིག་རྒྱུ་ར་འདི་ཡིན་ན་ངོ་ཚ་ཁྱོན་ནས་མེད་ནི་ཟིག་ནོ་རྒྱུ་མཚན་གི་འདི་ལྟ་བུ་ཟིག་གི་ཡིན་ན་འཛམ་གླིང་མི་མང་སླུ་བྲིད་བྱེད་རྒྱུ་ཟིག་གི་འདུག་འདི་ཡིན་ན་ད་ཧ་ཅང་གི་ད་དགོད་བྲོ་བ་ཟིག་ར་དེ་མོ་ཟིག་རེད་བསམ་གི་དེ་དང་ན་དེ་རིང་ངའི་ཡ་བཤད་མཚམས་འཇོག་རྒྱུ་ད་བདེ་མོ་གི།
གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།